དེ་རྗེས་ཁོང་གིས་སློབ་ཕྲུག་གི་ཐོངས་མཆན་ཞུས་པ་དང་དེ་ནས་རིམ་བཞིན་ཁོང་ལ་གནས་སྐབས་ཀྱི་དགོས་མཁོ་ཡོད་པའི་ལས་རིགས་ཀྱི་ཐོངས་མཆན་སྦྱིན་བདག་གནང་མཁན་ཞིག་དང་འཕྲད་ནས་ཐོངས་མཆན་ཨང་བཞི་བརྒྱད་གཉིས་དེར་སྙན་ཞུ་ཕུལ་ཡོད་ཀྱང་ཁོང་གི་བསམ་པ་བཞིན་བྱུང་མེད་པ་ཡིན་འདུག་ཁོང་གིས་གསུངས་དོན། ངས་ཉིས་སྟོང་བཅུ་དགུ་ལོའི་སྤྱི་ཟླ་དགུ་པའི་ནང Bridging Visa ཆེད་སྙན་ཞུ་བརྒྱབ་པ་ཡིན། འོན་ཀྱང་ཏོག་དབྱིབས་ནད་ཀྱིས་རྐྱེན་པས་ངའི་ལས་ཀ་ཤོར་ནས་ཐོངས་མཆན་ཆེད་སྦྱིན་བདག་ཡང་མེད་པའི་གནས་སྟངས་ཆགས་སོང། Australia ནང་སྲིད་ལྷན་ཁང་གིས Giacomo ལགས་ལ་བརྡ་ཡིག་ཞིག་བཏང་ཡོད་པའི་ནང་ཁོང་གིས་ཉིན་སུམ་ཅུ་སོ་ལྔའི་ནང་ཚུད་ལ་ཐོངས་མཆན་ཨང་བཞི་བརྒྱད་གཉིས་ཀྱི་སྙན་ཞུ་དེ་ཕྱིར་འཐེན་བྱས་ནས་སྙན་ཞུ་གཞན་ཞིག་རྒྱག་དགོས་པ་ལས་དེ་ལྟར་མ་བྱས་ཚེ་ཨོ་སི་ཀྲི་ལི་ཡ་ནས་ཕྱིར་ཐོན་དགོས་པ་བཀོད་ཡོད་པ་རེད་འདུག་དེར་བརྟེན་ཁོང་གིས། གཞིས་སྤོའི་ལས་ཚབ་ཞིག་གི་རོགས་སྐྱོར་བླངས་ནས། ཡུལ་སྐོར་བའི་ཐོངས་མཆན་ཞིག་ལ་སྙན་ཞུ་བརྒྱབ་ཡོད་ཀྱང། དེ་སློབ་ཕྲུག་གི་ཐོངས་མཆན་དུས་ཚོད་རྫོགས་ནས་ཉི་མ་ཉི་ཤུ་རྩ་བརྒྱད་སོང་ཚར་བའི་རྗེས་སུ་ཡིན་པས་ངོས་ལེན་བྱས་མེད་པ་རེད་འདུག་ཐག་གཅོད་དེར་ཁོང་གིས་བསྐྱར་དུ་ཞུ་གཏུག་བྱས་ཡོད་འདུག། ཡང་ཨེ་མཱ་ནུའེ་ལཱ་ཁེ་ནེ་ནི་ལགས་ནི Migration World ཞེས་པའི་ནང་གཞིས་སྤོའི་གནད་དོན་ཐོག་ལས་ཚབ་པ་ཞིག་ཡིན་པ་དང་ཁོང་གིས་སྤྱིར་ཨོསྟ་རེ་ལི་ཡའི་ནང་མི་མང་ཆེ་བ་ཞིག་ཁྲིམས་དང་མཐུན་པའི་ཐོག་ཐོངས་མཆན་ལག་ཁྱེར་ཡོད་པའི་ཐོག་དེར་གནས་ཡོད་ཀྱང་ཐོངས་མཆན་གྱི་དུས་ཚོད་རྫོགས་ཚར་རྗེས་དེར་མུ་མཐུད་གནས་སྡོད་མཁན་ཡང་མི་ཉུང་བ་ཞིག་ཡོད་ཅེས་ཁོང་གིས་འགྲེལ་བརྗོད་གནང་དོན། Usually most of the people who let their visa སྤྱིར་ཐོངས་མཆན་གྱི་དུས་ཚོད་རྫོགས་ཚར་རྗེས་ཡང་དེར་སྡོད་མཁན་མང་ཆེ་བ་ཞིག་ཡུལ་སྐོར་བ་དང་རྒྱལ་སྤྱིའི་སློབ་ཕྲུག་རྣམས་ཡིན། ཁོང་རྣམ་པ་འགའ་ཞིག་གིས་ཐོངས་མཆན་དུས་ཚོད་ག་དུས་རྫོགས་ཀྱི་ཡོད་པ་དྲན་པ་བརྗེད་པ་དང་དོ་སྣང་མ་བྱས་པ། ཡང་འགའ་ཞིག་གིས་ཐོངས་མཆན་གྱི་སྒྲིག་སྲོལ་སྐོར་གོ་རྟོགས་ལེགས་པོ་མེད་པ་རེད་འདུག་ཡང་འགའ་ཞིག་གིས་གནས་ཚུལ་ཤེས་བཞིན་དུ་ཐོངས་མཆན་དུས་ཚོད་རྫོགས་ཀྱང་མུ་མཐུད་དེར་བསྡད་ཐབས་བྱས་པ་ཡོང་གི་འདུག། ཡང་ཨེ་མ་ནུའེ་ལ་ཁེ་ནེ་ནི་ལགས་ཀྱིས་ཐོངས་མཆན་ལག་འཁྱེར་དང་འབྲེལ་བའི་གནས་ཚུལ་གོ་ནོར་ཅན་དེ་འདྲ་ཡོངས་ཁྱབ་ཡོད་པའི་སྐོར་འགྲེལ་བརྗོད་གནང་དོན། དང་ཐོག་དེར་ཁྲིམས་འགལ་ཞེས་པ་དེ་གྲུ་ལས་སླེབས་པའི་སྐྱབས་བཅོལ་བ་ཁོ་ནར་ཁྱབ་པ་མེད། གཉིས་པ། ཁྱེད་རང་གི་ཐོངས་མཆན་དུས་ཚོད་རྫོགས་པ་ཡིན་ན་ཨོསྟ་རེ་ལི་ཡ་ནས་ཕྱིར་ཐོན་པར་ཉི་མ་ཉི་ཤུ་རྩ་བརྒྱད་ཀྱི་དུས་ཚོད་ཡོད་ཅེས་པ་དེ་བདེན་པ་མ་ཡིན། ཁྱེད་ཀྱི་ཐོངས་མཆན་དུས་ཚོད་རྫོགས་པ་ཡིན་ན་དེ་རྫོགས་པ་རང་རེད། ཡང་ཨོ་སི་ཀྲི་ལི་ཡའི་གཞིས་སྤོའི་གནད་དོན་གྱི་ཁྲིམས་རྣམས། Migration Act། དང Migration Regulations། གཉིས་ཀྱི་འོག་བཀོད་ཡོད་པ་བཞིན་ལག་བསྟར་བྱེད་བཞིན་ཡོད་འདུག་ཡང་ཁེ་ནི་ནི་ལགས་ཀྱིས་གསུངས་དོན།
ཁྲིམས་ཀྱི་འོག་ཨོ་སི་ཀྲི་ལི་ཡར་སླེབས་པར་འབྲེལ་ཡོད་ཀྱི་ཐོངས་མཆན་ལག་ཁྱེར་ཞིག་དགོས་པ་ཡིན། དེ་བཞིན་གནས་སྐབས་ཀྱི་ཐོངས་མཆན་ཡིན་ན་དེ་དུས་ཚོད་རྫོགས་རྒྱུ་ཡོད་པས་རང་ཉིད་ཀྱིས་འགན་བླངས་ནས་དེ་དུས་འགྱངས་བྱེད་དགོས་པ་ཡིན། དེ་ལྟར་མ་བྱས་ནས་ཁྱེད་ཀྱི་ཐོངས་མཆན་དུས་ཚོད་རྫོགས་པ་ཡིན་ན་ཁྱེད་རང་ཁྲིམས་འགལ་བ་ཞིག་ཆགས་ཀྱི་ཡོད་པས་བཙོན་འཇུག་དང་ཕྱིར་འབུད་བྱེད་པའི་ཉེན་ཁ་ཡོད། ཡང Comandini གཞིས་སྤོ་ཞབས་ཞུའི་ལམ་སྟོན་པ Alessia Comandini ལགས་ཀྱིས་གལ་ཏེ་ཁྱེད་ཀྱི་ཐོངས་མཆན་དུས་ཚོད་རྫོགས་པ་ཡིན་ཚེ་ནང་སྲིད་ལྷན་ཁང་ལ་འབྲེལ་བ་གནང་ནས Bridging Visa E ཞེས་པ་དེ་ཞུས་ན་ཁྱེད་རང་ཁྲིམས་མཐུན་ཐོག་ཨོ་སི་ཀྲི་ལི་ཡའི་ཕྱིར་ཐོན་ཆོག་པ་ཡིན་ཞེས་ཁོང་གིས་གསུངས་དོན། ང་ཚོས་དུས་རྒྱུན་ནས་ལམ་སྟོན་བྱེད་སྐབས་གལ་ཏེ་ཐོངས་མཆན་དུས་ཚོད་རྫོགས་པ་ཡིན་ན། ཐད་ཀར་གནམ་གྲུའི་འཛིན་མ་ཉོས་པར་དང་ཐོག Bridging Visa E ཞེས་པ་དེར་སྙན་ཞུ་རྒྱག་པར་ལམ་སྟོན་བྱེད་ཀྱི་ཡོད། དེ་ལྟར་བྱས་ན་ཁྱེད་རང་ཨོ་སི་ཀྲི་ལི་ཡ་ནས་ཕྱིར་ཐོན་པར་གྲ་སྒྲིག་ཆ་ཚང་བྱེད་ཐུབ་པ་དང། མཐར་ཁྲིམས་དང་མཐུན་པའི་ཐོག་ཕྱིར་ཐོན་བྱེད་ཐུབ་པས་གནམ་ཐང་ལ་བཀག་ཉར་དང་འཇུ་བཟུང་གི་ཉེན་ཁ་གང་ཡང་མེད། ཡང་དེ་བཞིན་གལ་ཏེ་ཁྱེད་རང་གི་ཐོངས་མཆན་དུས་ཚོད་རྫོགས་ནས་ཉི་མ་ཉི་ཤུ་རྩ་བརྒྱད་ལས་ཉུང་བ་ཕྱིན་ཡོད་ན་ཐབས་ཤེས་དང་གདམ་ཀ་གཞན་ཡང་ཡོད་པ་ཡིན། Comandini ལགས་ཀྱིས་མུ་མཐུད་ནས་གསུངས་དོན། a person may be able to apply to remain in Australia གལ་ཏེ་ཁྱེད་ཀྱི་ཐོངས་མཆན་དུས་ཚོད་རྫོགས་ནས་ཉི་མ་ཉི་ཤུ་རྩ་བརྒྱད་ལས་ཉུང་བ་ཕྱིན་ཡོད་པ་དང། ཡང་ཁྱེད་རང་ཨོ་སྟྲེ་ལི་ཡའི་མི་སེར་དང་ཡང་ན་གཏན་འཇགས་སྡོད་མི་ཞིག་དང་འབྲེལ་བ་ཆགས་པ་ཡིན་ན། བཟའ་ཟླའི་ཐོངས་མཆན་ཆེད་སྙན་ཞུ་འབུལ་ཆོག་པ་ཡིན།

ཁྱེད་ལ་ཐོངས་མཆན་ཐོག་མར་སྤྲད་སྐབས་དེ་དུས་ཚོད་ག་ཚོད་བར་དུ་ཡོད་པ་དང་ཆ་རྐྱེན་ག་རེ་ཚང་དགོས་པ་གསལ་པོ་བཀོད་ཡོད། གལ་ཏེ་ཁྱེད་རང་འགོ་མ་ཚུད་པ་ཡིན་ན་གཞིས་སྤོའི་ལམ་སྟོན་པར་བཅར་ནས་བཀའ་འདྲི་གནང་དགོས་པ་ཡིན། དེ་བཞིན་ཁྱེད་ཀྱིས་ནང་སྲིད་ལྷན་ཁང་གི་དྲྭ་ཚིགས་དུ་བསྐྱོད་ནས་རང་ཉིད་ཀྱི་ཐོངས་མཆན་སྐོར་གནས་ཚུལ་རྒྱས་པ་བལྟ་རྒྱུ་ཡོད། ཡང་སྐབས་རེར་མི་འགའ་ཤས་ཀྱིས་གནས་སྐབས་ཐོངས་མཆན་ལག་ཁྱེར་དུས་ཚོད་རྫོགས་པ་ཡིན་ཚེ་སྲུང་སྐྱོབ་ཀྱི་ཐོངས་མཆན་ལག་ཁྱེར་སྙན་ཞུ་རྒྱག་རྒྱུ་ཡོད་པ་ཡིན་འདུག Ben Lumsdaine ལགས་ནི Refugee Advice and Casework Service ཞེས་པའི་སྐྱབས་བཅོལ་བར་ཞབས་ཞུ་ཚོགས་པ་ཞིག་གི་ཁྲིམས་རྩོད་པ་རྒན་པ་ཞིག་ཡིན་པ་དང་ཁོ་ཚོའི་ཚོགས་པས་རང་ཉིད་ཀྱི་ལུང་པར་ཕྱིར་ལོག་བྱས་ན་སྡུག་སྦྱོང་གི་ཉེན་ཁ་ཡོད་པ་རྣམས་ལ་རོགས་སྐྱོར་བྱེད་བཞིན་ཡོད་ཅེས་ཁོང་གིས་གསུངས་དོན། ང་ཚོས་སློབ་ཕྲུག་དང་ཡུལ་སྐོར་བའི་ཐོངས་མཆན་སོགས་ཡོད་མཁན་རྣམས་རང་ཉིད་ཀྱི་ལུང་པར་ཕྱིར་ལོག་བྱེད་པར་ཉེན་ཁ་ཡོད་པ་རྣམས་ལ་སྲུང་སྐྱོབ་ཀྱི་ཐོངས་མཆན་ཆེད་རོགས་སྐྱོར་བྱེད་ཀྱི་ཡོད། དེ་ཡང་སྙན་ཞུ་འབུལ་སྐབས་རང་ཉིད་ཀྱི་ཉེན་ཁ་ཇི་ལྟར་ཡོད་པ་དང་སྲུང་སྐྱོབ་དགོས་པའི་རྒྱུ་མཚན་དང་དཔང་ཡིག་ཆ་ཚང་སྟོན་དགོས་པ་ཡིན། བརྒྱུད་རིམ་དེའི་སྐབས་ང་ཚོས་རོགས་སྐྱོར་དང་ཁྲིམས་དོན་ལམ་སྟོན་བྱེད་ཀྱི་ཡོད། ཉེ་ཆར Refugee Advice and Casework Service ཞེས་པའི་ཚོགས་པས་ཝེ་ནེ་ཛུ་ལ་ནས་ཡིན་པའི་སློབ་ཕྲུག་ཁག་ཅིག་ལ་སྲུང་སྐྱོབ་ཐོངས་མཆན་སྙན་ཞུ་འབུལ་བར་རོགས་སྐྱོར་གནང་ཡོད་འདུག། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་བར་བཀའ་དྲིན་ཆེ། Apple podcast ཐོག་སྒྲ་མཛོད་དེར་སྐར་མ་སྤྲད་གནང་རོགས།